ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུ་གནང་གི་རེད། བཀྲ་ཤིས་བདེ་ལེགས། ང་ཚེ་བརྟན་ཆོས་སྒྲོན་ཡིན། འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ། ལྷོ་ཨ་མེ་རི་ཀའི་ཡུལ་གྲུ་བྷར་ཛིལ་ནང་ཡོད Amazon Rain Forest ཟེར་བའི་ནགས་གསེབ་དེ་དག་གི་གནད་འགག་དང་ད་ག་ནང་བཞིན་སའི་གོ་ལའི་གནམ་གཤིས་འགྱུར་ལྡོག་གནས་སྟངས་ལ་ཡང་ཤུགས་རྐྱེན་ཇི་ཡོད་དང་ནགས་ཚལ་དེ་དག་དང་བོད་མཐོ་སྒང་གི་གནམ་གཤིས་གནས་སྟངས་གཉིས་ཀྱི་བར་ལ་ཡང་འབྲེལ་བ་ག་རེ་ཡོད་མེད་སྐོར་ལ་འདི་གའི་ལས་བྱེད་རྒྱལ་མཚན་ཚེ་རིང་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། Amazon Rain Forest ཟེར་བ་ལྷོ་ཨ་མི་རི་ཀའི་ཡུལ་གྲུ་སྦྲ་ཟིལ་གྱིས་གཙོས་པའི་དེ་ཁུལ་ཡུལ་གྲུ་དགུའི་ནང་ལ་ཡར་ཁྱབ་པ་འཛམ་གླིང་ནང་ནས་ནགས་ཚལ་མཐུག་ཤོས་ཡོད་སའི་ས་གནས་དེ་དག་ནི་བོད་མཐོ་སྒང་དུ་ཡོད་པའི་བོད་མི་ཞིག་ལ་མཚོན་པ་ཡིན་ན་ཧ་ཅང་ས་ཐག་རིང་པོར་ཡོད་པའི་ཚོར་བ་ཞིག་ཡོང་གི་ཡོད་རེད། ཡིན་ནའི་འཛམ་གླིང་ནང་ནས་ཆར་ཆུ་འབེལ་ཤོས་དང་ནགས་གསེབ་ཧ་ཅང་མང་བའི་ས་གནས་དེའི་ནང་ལ་ཡག་བྱ་བྱིའུ་དང་རི་དྭགས་སེམས་ཅན་གྲངས་ལས་འདས་པའི་གནས་ཡུལ་གལ་ཆེ་ཞིག་ཡིན་པ་མ་ཚད་ནགས་ཚལ་ཞེ་པོ་ཅིག་མཐུག་པོ་ཡོད་ས་ཨ་ནི Amazon Rain Forest བྱས་བྱས་ནི་འཛམ་གླིང་ནང་ལ་ཤིང་ནགས་ཞེ་པོ་མཐུག་པོ་ཡོད་པའི་ས་གནས་སྐད་གྲགས་ཆེན་པོ་ཡོད་པ་དེ་ནི་སྤྱི་བཏང་ཤིང་ནགས་ཡོད་པའི་ས་གནས་གཅིག་པུ་མ་ཡིན་པ་བྱས་འཛམ་གླིང་གི་གློ་བ་ལྟ་བུ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། འདི་ག་རེད་ཟེར་བ་ཡིན་ན་ས་གནས་དེ་ལ་ཡང་ཤིང་སྡོང་འདྲ་མིན་ཐེར་འབུམ་མང་པོ་ཡོད་པ་མ་ཚད་ཨ་ནི Rain Forest ཟེར་བའི་ས་གནས་དེ་གི་རྒྱ་ཁྱོན་འདྲ་བོ་ཆ་བཞག་པ་ཡིན་ན་རྒྱ་གར་གྱི་ས་ཆའི་རྒྱ་ཁྱོན་ལྡབ་གཉིས་ཙམ་ཞིག་ལས་ཆེ་བ་ཡོད་ས་རེད། བྱས་ཙང་ཨ་ནི་ནགས་གསེབ་འདི་དག་ནི་ཨ་ནི་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཝེ་ནི་ཛུ་ཝི་ལ་རེད། གྷོ་ཡ་ན་སུ་རི་ནམ་བྷར་ཛིལ་དང་བྷོ་ལོ་ཝི་ཡ་པི་རུ་དང་ཨི་ཀྭ་ཌོར། ཁོ་ལོམ་པོ་ལ་སོགས་རྒྱལ་ཁབ་དགུའི་ནང་ལ་ཡག་ཕར་ཁྱབ་བྱས་བྱས་ནི་སྤྱི་ཡོངས་ཀྱི་ས་ཆའི་རྒྱ་ཁྱོན་དེ་སྤྱི་ལེ་གྲུ་བཞི་མ། ས་ཡ་གཉིས་དང་ཚེག་བདུན་ཅུ་དོན་ལྔ་ཙམ་ཞིག་གི་སྟེང་ལ་ཡག་ཁྱབ་ཡོད་པ་འདྲ། དེ་དག་གི་ནང་ནས་ས་ཆའི་རྒྱ་ཁྱོན་ས་ཡ་གཅིག་དང་ཚེག་ལྔ་ཙམ་ཞིག་སྦར་རྫིལ་ལུང་པའི་ནང་ལ་ཁེལ་གྱི་ཡོད་ས་རེད་བྱས་ཙང་ཨ་ནི་སྦར་རྫིལ་ནང་ལ་ཡག་འདས་པའི་ལོ་མང་པོའི་རིང་དང་ལྷག་པར་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོ་ལ་ཡག་ད་ལྟ་ཤིང་ནགས་མཐུག་པའི་ས་གནས་དེ་ཚོའི་ནང་ནས་ཨ་ནི་ཤིང་སྡོང་ཧ་ཅང་མང་པོ་གཅོད་འབྲེག་བྱས་པའི་རྐྱེན་གྱིས་འཛམ་གླིང་ནང་གི་གནམ་གཤིས་གནས་སྟངས་ལ་འགྱུར་ལྡོག་དང་ད་ག་ནང་བཞིན་ཤུགས་རྐྱེན་ཆེན་པོ་བྱུང་ཡོད་པ་ལ་ཡ་ཚན་རིག་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། བྱས་ཙང་གནས་ཚུལ་འདིའི་ཐོག་ལ་ཡ་ངའི་ལས་རོགས་རྒྱལ་མཚན་ཚེ་རིང་ལགས་དང་ལྷན་དུ་ཏོག་ཙམ་བཀའ་མོལ་ཞུ་གི་ཡིན། རྒྱལ་མཚན་ཚེ་རིང་ལགས་ཉེ་བའི་ཆར་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཐོག་ལ་ཡ་གནས་ཚུལ་མང་པོ་ཞིག་ཐོན་སོང་བྱས་ཙང་ཁྱེད་རང་གིས་ད་ལྟ

སའི་གོ་ལའི་ཆར་ཆུ་འཁོར་ལོ་ལ་ཡང་དགེ་མཚན་ཡོད་པ་ཞིག་དང་ཆུ་ལོག་གི་དཀའ་ངལ་བཅས་ད་ག་ནང་བཞིན་ཐན་པའི་དཀའ་ངལ་དག་ཅིག་ཉུང་དུ་གཏོང་རྒྱུར་ཡང་ཤུགས་རྐྱེན་ཡོད་པ་མ་ཟད། རང་བཞིན་ཚང་མ་འཇིག་རྟེན་འདིའི་སྟེང་དུ་འཚོ་གནས་ཐུབ་དང་མི་ཐུབ་ཀྱི་གནས་སྟངས་དང་འབྲེལ་བ་ཡང་རེད། ད་དེང་སང་ས་གནས་མང་པོར་ཁོར་ཡུག་ཉམས་ཆག་བྱུང་བའི་རྐྱེན་གྱིས་ད་རང་བྱུང་ས་གནས་ཀྱི་ཐོན་སྐྱེད་ཇེ་ཉུང་དུ་སོང་ནས་ས་གནས་མང་པོར་དཀའ་སྡུག་ཆེན་པོ་ཞིག་འགུལ་ཡོང་བར། ད་དེང་སྐབས་ཨ་མ་ཛོན་ཧྥོ་རེས་ནང་ཡོད་པའི་ཤིང་སྡོང་མང་པོ་གཅོད་གཏུབ་བྱས་པའི་རྐྱེན་གྱིས་ད་ས་གནས་ཀྱི་གནམ་གཤིས་བྱས་དཔལ་འབྱོར་གནས་སྟངས་གཉིས་ཀ་ལ་ཡང་དོ་ཕོག་ཡོང་གི་ཡོད་རེད།
རེད་ད་ག་ནང་བཞིན་རྒྱལ་མཚན་ལགས་ཡང་ཤིང་ནགས་གཅོད་འབྲེག་བྱས་པ་ཡིན་ན་ཨ་ནི་ས་ཐག་རིང་པོ་གནས་པ་ཚོ་ཡང་ཤུགས་རྐྱེན་ག་འདྲ་རེ་ཅིག་ཡོང་གི་ཡོད་ན།

ས་རུད་རྒྱག་རྒྱུའི་ཉེན་ཁ་ཆུང་དུ་གཏོང་གི་ཡོད་རེད། ཤིང་སྡོང་བཅད་པས་ན་མཁའ་དབྱིངས་སུ་རླངས་པ་དང་བཞའ་ཚན་མེད་པར་གྱུར་ནས། ཆར་ཆུ་དཀོན་པའི་དབང་གིས་ས་ཆ་སྐམ་སར་གྱུར་རྒྱུའི་ཉེན་ཁ་ཆེན་པོ་ཡོད་རེད། ད་གནས་སྟངས་དེ་འདྲའི་ཐད་དཔེ་མཚོན་ཡག་ཤོས་གཅིག་ད་ག་རེ་རེད་ཟེར་ན་ད་ལྷོ་ཨ་ཧྥེ་རི་ཁའི་ཡུལ་གྲུ་མ་དཱ་གཱ་སི་ཀཱ་ནང་ཤིང་ནགས་གཅོད་གཏུབ་བྱས་པའི་རྐྱེན་གྱིས་ས་དེ་དེང་སང་རྩྭ་ཐང་དུ་གྱུར་རྗེས། ས་ཁུལ་མང་པོའི་སྟེང Bush ཟེར་བའི་ད་རྩྭ་སྐམ་པོ་མ་གཏོགས་མཐོང་རྒྱུ་མེད་པར་གྱུར་པ་མ་ཚད་ད་ཉེ་ཆར་ཨོ་སི་ཏྲེ་ལི་ཡ་ནང་ལ་ཡང་མེ་སྐྱོན་ཤུགས་ཆེན་པོ་བྱུང་བ་དེ་དག་ཡང་ཤིང་ནགས་མེད་པའི་རྐྱེན་གྱིས་ད་ས་དང་རྩི་ཤིང་རྣམས་སྐམ་པོར་གྱུར་པའི་རྐྱེན་གྱིས་བྱུང་བ་ཞིག་ཏུ་ཡང་ངོས་འཛིན་བྱེད་དགོས་པ་ཞིག་ཆགས་འདུག། རེད་ད་ག་ནང་བཞིན་ཨ་ནི་རྒྱལ་མཚན་ལགས་གཅིག་ལྷོ་ཨ་མི་རི་ཀའི་ཡུལ་གྲུ་བྷ་ར་ཛིལ་ནང་ལ་ཡང་ཤིང་སྡོང་གཅོད་འབྲེག་བྱས་པ་དེ་དག་གིས་ཨ་ནི་གཡས་གཡོན་ཁྱིམ་མཚེས་ཡུལ་གྲུ་ཁག་དང་གཅིག་ད། ལྷོ་ཨ་མི་རི་ཀའི་ཡུལ་གྲུ་མེག་སི་ཀོ་རེད་ད་ག་ནང་བཞིན་ཨ་མི་རི་ཀའི་མངའ་སྡེ་ཏེག་སཱས་ནང་གི་གནམ་གཤིས་ལ་ཡང་འགྱུར་བ་ཡོང་གི་ཡོད་པའི་སྐོར་ལ་ཡང་ང་ཚོར་ཏོག་ཙམ་གོ་རྟོགས་ཡོང་གི་འདུག་པ། ད་ཡིན་ནའི་ཚན་རིག་ཉམས་ཞིབ་པ་ཚོས་དེང་སང་ཤེས་ལ་ཡང Amazon Rain Forest ནང་གི་ནགས་གསེབ་ཉུང་དུ་འགྲོ་གི་ཡོད་པ་དེ་དག་གིས་བོད་མཐོ་སྒང་གི་གནམ་གཤིས་དང་ད་ག་ནང་བཞིན་རི་བོ་ཧི་མ་ལ་ཡའི་སྟེང་གི་གཅིག་གཏན་འཇགས་འཁྱགས་རོམ་དེ་ཚོའི་ཞུ་ཚད་ཡང་ཉུང་དུ་འགྲོ་གི་ཡོད་པའི་སྐོར་ལ་ཡང། གཅིག་གནས་ཚུལ་མང་པོ་ཞིག་སྟོན་གྱི་འདུག་པ།
ཨ་མ་ཛོན་ཧྥོ་རེ་སི་ནང་ནགས་གསེབ་ཡོད་པ་དེ་དག་ནི་ད་དེང་སྐབས་འཛམ་གླིང་ནང་མི་མེད་པའི་ས་ཆ་ཆེ་ཤོས་ཤིག་དང་འཛམ་གླིང་ནང་གི་རྩི་ཤིང་སྣ་ཚོགས་དང་སྲོག་ཆགས་བཞི་ཆ་གཅིག་ཙམ་ཞིག་གནས་ཡུལ་སྣོད་བཅུད་རྟེན་གཞི་གལ་ཆེན་ཞིག་ལ་ཡང་ངོས་འཛིན་བྱེད་དགོས་པ་ཞིག་ཆགས་ཡོད་རེད། གནམ་གཤིས་ཚན་རིག་རིག་པ་ཚོས་རྒྱུན་རིང་ནས་ཉམས་ཞིབ་བྱས་ཏེ་སྤེལ་བའི་གནས་ཚུལ་ལ་གཞིགས་པ་ཡིན་ན། ས་ཆུ་མེ་རླུང་གི་འབྱུང་བའི་ཁོར་ཡུག་ལ་ཡང་ཨ་ནི་ཤུགས་རྐྱེན་ཡོང་གི་ཡོད་པ་དེ་དག་གིས་ཨ་ནི་ས་གནས་འགའ་ཤས་ལ་ཆུ་ལོག་དང་ཨ་ཡང་འགའ་ཤས་ལ་ཡང་ས་རུད་བྱུང་བའི་རྐྱེན་གྱིས་རྩི་ཤིང་དང་ཨ་ནི་རི་དྭགས་སྲོག་ཆགས་མང་པོ་ཞིག་རྩ་སྟོང་དུ་འགྲོ་བའི་ཉེན་ཁ་ཡོད་པ་ཡང་གསལ་སྟོན་བྱས་བཞག། ད་ད་ལྟ་འདི་དང་འབྲེལ་བའི་གནས་ཚུལ་ཞིག་ལ་ཡང་རྒྱལ་མཚན་ལགས། བྷ་ར་ཛིལ་ཡུལ་གྱི་སྲིད་འཛིན་གསར་པ་སྐུ་ཞབས་ལུ་ལ་ད་སིལ་བྷ་ཡིས་དེ་གོང་དང་མི་འདྲ་བར་ཡ་ཁོར་ཡུག་སྲུང་སྐྱོབ་ཐོག་ལ་ཡང་དོ་སྣང་ཆེན་པོ་གནང་དགོས་དོན་དེ་གནད་འགག་ག་རེ་ཅིག་ཆགས་ཡོད་ན། བར་ཛིལ་གྱི་སྲིད་འཛིན་ལུ་ལ་ཡིས་ལོ་མང་གི་རིང་ནས་སྲིད་གཞུང་འདྲ་མིན་གྱི་འོག Amazon ནང་གི་ནགས་ཚལ་ཧ་ཅང་གི་མང་པོ་ཞིག་གཅོད་འབྲེག་བྱས་པའི་རྐྱེན་གྱིས་ད་དེང་སྐབས་ས་གནས་ཀྱི་གནམ་གཤིས་བྱས་དོན་གྱིས

ལ་རེད། བར་ཛིལ་གྱི་སྲིད་འཛིན་གསར་པ་སྐུ་ཞབས་ལུ་ལ་སི་ཁོ་རང་གིས་གསུངས་པ་བྱས་པ་ཡིན་ན། ཡུལ་གྱི་ཉམ་ཐག་མི་དམངས་ཚོ་ལ་ཡང་གཟིགས་རྟོག་གནང་རྒྱུ་དང་ད་རིང། ཅིག་ལྷག་པར་དུ་འཛམ་གླིང་ནང་གི་ནགས་གསེབ་གཞི་རྒྱ་ཆེ་ཤོས Amazon Rain Forest ཡི་སྣོད་བཅུད་རྟེན་འབྲེལ་ཁག་ཨ་ནེ་སླར་གསོ་གནང་རྒྱུའི་ཁས་ལེན་དམ་དོན་གནང་ཡོད་པ་དེ་ཡང་འདི་ལོ་སྤྱི་ཟླ་དང་པོའི་ཚེས་གཉིས་ཉིན་མོ་དེ་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགའ་བསུ་དང་འབྲེལ་ཨ་ནེ་ཁོར་ཡུག་སྲུང་སྐྱོབ་དང། ཉམ་ཐག་མི་དམངས་ཚོའི་གནས་སྟངས་ལ་ཡང་ཐུགས་ཁུར་ཆེ་བཞེས་གནང་རྒྱུའི་ཨ་ནེ་མཛད་འཕྲིན་ཁག་ལ་ཡང་ལམ་ལྷོང་ཡོང་བའི་སྨོན་འདུན་གྱི་འཚམས་འདྲིའི་བཀའ་ཡིག་ཞིག་སྩལ་གནང་མཛད་འདུག་ཨ་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ་ལེ་ཚན་འདིའི་དུམ་བུ་གཉིས་པ་འདི་ནང་ལ་ཡང།